རྫ་སྐེད་ཀྱི་དུམ་པ་བཟོ་བ་ལ་བྱས་ནས། རྫ་སྐེད་ཀྱི་དུམ་པ་བཟོ་བ་ལ། གསལ་ཏེ་ཐོག་མ་དུ་མ་མི་རྟག་པར་གྲུབ་བོ། མི་རྟག་ཉིད་པའི་ཏིང་ཕྱིར་དང་གསལ་ཏེ། ཐོག་མ་མི་རྟག་པར་གྲུབ་མི་རྟག་པའི་རྟགས་ལ་བརྟེན་ནས། སྡུག་བསྔལ་དེ་འགྲུབ་བོ། སྡུག་བསྔལ་དེ་འགྲུབ་པ་དེའང་ག་རེ་རེད་ཟེར་ན་མི་རྟག་པ་ཡིན་ན་སྡུག་བསྔལ་ཡིན་པའི་རང་རྟགས་ཆགས་ཀྱི་མ་རེད། ཡིན་ནའི་ད་ལྟ་ཟག་བཅས་ཉེ་བར་ལེན་པའི་ཕུང་པོ་ཆོས་ཅན་དུ་བཟུང་བྱས་ནས་ཁོ་མི་རྟག་པ་རེད་ཟེར་དུས་ཀོ་ལེ་མི་རྟག་པ་དེ་ག་འདྲ་ཟེར་རེད་ཟེར་གྱི་ན་སྐད་ཅིག་སྐད་ཅིག་གིས་བརྗེ་བསྡད་པ་རེད། སྐད་ཅིག་སྐད་ཅིག་ལ་བརྗེ་བ་དེ་སུས་བརྗེ་བཅུག་པ་རེད་ཟེར་ན་རྒྱུ་ལས་ཉོན་གཉིས་ཀྱིས་བརྗེ་བཅུག་པ་རེད་ཟེར་ལས་དང་ཉོན་མོངས་གཉིས་པོ་དེ་གིས་ཁོ་སྡེར་མ་ཐོ་བ་ཆགས་ནས་ཁོ་ལ་རང་དབང་སྐད་ཅིག་ཙམ་ཡང་མེད་པར་བྱས་ནས་སྐད་ཅིག་སྐད་ཅིག་ནས་ཁོ་བརྗེར་བཅུག་པ་རེད། ད་རྒྱུ་ལས་ཉོན་གཉིས་ཀྱི་གཞན་དབང་དུ་སོང་མཁན་དེ་ལ་སྡུག་བསྔལ་ཟེར་དགོས་རེད་ཟེར། ཨ་ནི་མི་རྟག་པའི་རྟགས་ལ་བརྟེན་ནས་སྡུག་བསྔལ་འགྲུབ་ཡས་དེ་ཡིན་ན་འོ་འདུག་སེ་བྱས་ནས། འགྲོས་ཤིག་འདི་ཆགས་ཀྱི་ཡོད་པ་རེད། ད་མི་རྟག་པ་དང། སྐད་ཅིག་སྐད་ཅིག་ནས་བརྗེས་པ། རྒྱུ་གཞན་དབང་དུ་སོང་བ། ལས་ཉོན་གྱི་གཞན་དབང་དུ་སོང་བ་ཡིན་ན་རང་དབང་བདག་མེད་པ་དེ་ད་རང་ཐག་ཆོད་ཆོད་པ་རེད།

བྱེད་པ་པོ་སེམས་ཙམ་འགས་ནི་ཚང་མ་ཐམས་ཅད་བཞག་བཞག་གིས་ཀྱི་སེམས་ཙམ་འགས་པ་ལ་དེ་ནི་བདག་སེམས་ཉིད་དུ་ཕུང་པོ་སེམས་ན་མི་རྟོག་དེ་ནི་བདེ་བ་སེམས་ན་མི་རྟོག་སྡུག་བསྔལ་སེམས་ན་མི་རྟོག་ཚང་མ་ཐམས་ཅད་སེམས་ཙམ་ལ་དེ་ནི་བྱུང་བ་ཞིག་རེད་ཟེར་ད་ཐོག་མ་བྱེ་བྲག་སྨྲ་བའི་ལྟ་བ་དེ་ལ་འབད་དེ་ནི་མདོ་སྡེ་པའི་ལྟ་བ་དེ་ལ་འབད་དེ་ནི་སེམས་ཙམ་པའི་ལྟ་བ་དེ་ལ་འབད་དེ་ནི་དབུ་མ་རང་རྒྱུད་པའི་ལྟ་བ་དེ་ལ་འབད་དེ་དེའི་རྗེས་སུ་དབུ་མ་ཐལ་འགྱུར་བའི་ལྟ་བ་དེ་ལ་འབད་བྱས་ནས་འདུག་སེ་རིམ་པས་རིམ་པས་བཞིན་དུ་བློ་ཁ་ཕྱིར་ཁྱེར་འགྲོ་དུས་གོ་ལ

ཤིན་ཏུ་ལྐོག་གྱུར་ཟེར་མཁན་དེ་ག་རེ་རེད་ཟེར་ན་ད་ལྟ། མི་རྟག་པ་དང་རང་དབང་བདག་མེད་པ་ལ་སོགས་པ་ཚུལ་གཏན་ལ་འབེབས་བྱས་ནས་ཟབ་མོ་སྟོང་པ་ཉིད་ཀྱི་བར་དུ་དེ་ནི་གཏན་ལ་འབེབས། ཟབ་མོ་སྟོང་པ་ཉིད་ཀྱི་སྒོ་ནས་གཏན་ལ་འབེབས་ཚར་ཙ་ན་དེ་ནི་མ་མཐོང་བའི་ཤིན་ཏུ་ལྐོག་གྱུར་དེ་ཡིན་ན། ཟབ་མོ་སྟོང་པ་ཉིད་བསྟན་པའི། དེ་ནི་སངས་རྒྱས་ཀྱི་གསུང་དེ་ཉིད་རང་གི་བསྟན་བྱའི་དོན་ལ་མི་སླུ་བ་ཡིན་པ། སྔར་ནས་དྲངས་ནས་རང་གི་བསྟན་བྱའི་དོན་ལ་བས་གསུངས་པ་ཇི་ལྟ་བ་བཞིན་དུ་གནས་པ་དེ་ཁོ་ཤེས་ཚར་ཙ་ན། ཟབ་མོ་སྟོང་པ་ཉིད་བསྟན་པའི་གཞུང་དེ་ཡིན་ན་དེ་ནི་རང་གི་བརྗོད་བྱ་ལ་མི་སླུ་བ་ཡིན་པ་དང་ཇི་ལྟར་གསུངས་པ་ནང་བཞིན་བྱས་ནས་དོན་ལ་གནས་པ་དེ་ཤེས་ཚར་ཙ་ན་དེ་ནི་ཤིན་ཏུ་ལྐོག་གྱུར་མ་མཐོང་བ་སྦྱིན་པ་གཏོང་བ་ལ་དེ་ནི་ལོངས་སྤྱོད་འབྱུང་བ་དང་ཚུལ་ཁྲིམས་སྲུང་བ་ལ་དེ་ནི་སྐྱེ་བ་ཕྱི་མ་བདེ་འགྲོར་སྐྱེ་བ་ལ་སོགས་པ། ཨ་དེ་ཚོའི་གྲས་དེ་ཤིན་ཏུ་ལྐོག་གྱུར་བ་ལས་འབྲས་འབྲེལ་བ་ཕྲ་ཞིང་ཕྲ་བ་ཟེར་མཁན་དེ་ཤིན་ཏུ་ལྐོག་གྱུར་བ་དེ་ཡང་སངས་རྒྱས་ཀྱི་གསུང་ཤ་སྟག་སངས་རྒྱས་གསུངས་པ་ཡིན་ཙང་སངས་རྒྱས་གསུངས་པ་དེ་དག་གིས་སྟོང་ཉིད་སྟོན་པའི་གསུང་དེ་ད་གཅིག་པ་རེད་སྟོང་ཉིད་སྟོན་པའི་གསུང་དེ་རང་གི་བསྟན་བྱའི་དོན་ལ་མི་སླུ་བ་རེད་སངས་རྒྱས་བསྐྱངས་ཏེ་ཚིག་གི་གཙོ་བོ་ནི་མཐའ་དག་ཐོགས་བྱེད་ཀྱི། ཐར་པ་ཐོབ་བྱེད་ཀྱི་ཐབས་མ་ནོར་བ་དེ་ཇི་ལྟ་བ་བཞིན་དུ་བསྟན་ཐུབ་ཀྱི་ཡོད་པ་རེད་དེ་ཇི་ལྟ་བ་བཞིན་དུ་བསྟན་ཐུབ་ཀྱི་ཡོད་ན་ཕལ་པའི་དོན་མངོན་མཐོ་ལྷ་མིའི་གོ་འཕང་ཐོབ་ཡ་གྱི་ནི་ལས་རྒྱུ་འབྲས་བསྟན་པ་དེས་ན་ནི་རྩ་བ་ནས་ལྷུས་སེ་གི་མ་རེད། དོན་དག་ཆེན་པོ་ཞིག་ལ་མ་བསླུས་ན་དོན་དག་ཆུང་ཆུང་ཞིག་ལ་ད་རྩ་བ་ནས་བསླུ་སྲིད་ཀྱི་མ་རེད་ཟེར་ནས་གཙོ་བོའི་དོན་ལ་མི་སླུའི་ཕྱིར་གཞན་ལ་རྗེས་སུ་དཔག་པ་ཉིད་ཟེར་ནས

འོ་དེ་ལྟ་བུ་དེ་ནི་འགོག་པ་ཡིན་པ་རེད། ལས་དེ་བསགས་པ་ལ་བརྟེན་འབྲས་བུ་དེ་མྱོང་རྒྱུ་ཡོད་ས་རྣམས་དུ་དེ་ཚོ་མེད་པ་དེ། ད་ལས་འབྲས་ཀྱི་འབྲེལ་བ་ཕྲ་ཞིང་ཕྲ་བ་དེ་ཡིན་པ་རེད་སྐུ་དྲིན་གྱིས་གུས་ཀ་རེ་ཏུ་མཛད་ཕྱིར་རོ་ཟེར། ཁྱོད་ཉིད་སྨྲ་བ་ཟླ་མེད་པར་འཁུམས་པའི་རྒྱུ་མཚན་རྟེན་འབྱུང་གི་ལམ་འདི་ཉིད་ཀྱིས་གསུང་གཞན་ཡང་ཚད་མར་གྱུར་པར་ངེས་པ་སྐྱེ་ཟེར་ད་ལྟ་དེ་ཡིན་པ་རེད། ཁྱོད་ཉིད་སྨྲ་བ་ཟླ་མེད་པར་ཟེར། ད་ཟབ་མོ་རྟེན་འབྱུང་གི་དོན་སྨྲ་བ་དེ་ཡིན་ན་སྨྲ་བ་ཟླ་མེད་པ་རེད། སྨྲ་བ་ཟླ་མེད་པ་ཡིན་ཙང། དེ་ཚེ་སྨྲ་བ་བླ་མེད་པ་དེ་མཐོང་བའི་རྒྱུ་མཚན་དེར་ག་རེ་ཟེར་ན་རྟེན་འབྱུང་གི་ལམ་དེ་ཉིད་ལ་བལྟས་ཀྱིས་ནི་ཁྱོད་ཀྱི་གསུང་གཞན་པ་སངས་རྒྱས་བཅོམ་ལྡན་འདས་ཀྱིས་ལས་འབྲས་ཀྱི་འབྲེལ་བ་ལ་སོགས་པ་དང་སྐྱེས་བུ་ཆུང་ངུའི་ལམ་ལ་སོགས་པ་གསུང་བཞག་གི་དེ་ཚང་མ་ཐམས་ཅད་ཚད་མར་གྱུར་པའི་ངེས་པ་དེ་རྙེད་ཀྱི་ཡོད་རེད། གསུང་གཅིག་དེ་ཚད་མ་ཡིན་པ་དེ་ལ་བལྟས་ཀྱིས་ནི་གསུང་གཞན་པ་དེ་ཡང་ཚད་མ་ཡིན་པ་དེ་ཧ་གོ་གོ་རེད། དཔེར་ན་ང་རང་ཚོ་སྐྱེས་བུ་གཅིག་མི་གཅིག་གིས་བཤད་པ་དེ་ཁོ་ཡི་གཙོ་བོ་གི་དོན་ལྟར་གྱིས་བཤད་པ་དེ་གཙོ་བོ་དེ་ལ་བརྟག་དཔྱད་བྱས་ནས་ཁོ

སངས་རྒྱས་བཅོམ་ལྡན་འདས་ཡིན་ན་ནི་དོན་ཇི་ལྟ་བ་བཞིན་དུ་གཟིགས་བྱས་ནི་གསུང་གོ་རེད། དོན་ཇི་ལྟ་བ་བཞིན་དུ་གཟིགས་པ་ཡིན་ཙང་སངས་རྒྱས་ཀྱིས་གསུངས་པ་དེ་རྗེས་སུ་འབྲངས་པ་ཡིན་ན་ནི་རྒུད་པ་ཐམས་ཅད་ནི་མར་རིང་རིང་འགྲོ་རེད། རང་དང་རྒྱང་རིང་རིང་རེད། སྐྱོན་རེད་བ་ད་རྒུད་པ་ཟེར་ན་དེ་འཇིག་རྟེན་འཇིག་རྟེན་རྒུད་པ་ཇི་སྙེད་པ་ཟེར་ཏེ་འཇིག་རྟེན་གྱི་སྐྱོན་འདི་ལ་ཟེར་བ་རེད་བ། སྡུག་བསྔལ་ལ་སོགས་པ་དང། དེ་ནས་ཆགས་སྡང་རྨོངས་གསུམ་ལ་སོགས་པ་དང། ད་ང་ཚོ།

ཨ་དེ་ཡིན་ཙང་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆོས་ག་རེ་གསུངས་པ་ཡིན་ནའི་སྐྱོན་སྣ་རེ་སྤོང་བ་དང་ཡོན་ཏན་སྣ་རེ་མ་སྐྱེ་ཡག་གི་ད་རྩ་ནས་མེད་པ་ཅིག་རེད་ད། ག་ཚོད་ཆུང་ཆུང་ཞིག་གསུངས་ནའི་སྐྱོན་སྣ་ཁ་ཅིག་སྤང་ཐུབ་ཡག་ཅིག་དང་ཡོན་ཏན་སྣ་རེ་རེ་སྐྱེས་ཐུབ་ཡོད་ཀྱང་སྐྱོན་བརྗོད་ཆགས་བསྡད་ཙང་ཡི་གེ་སྣ་གཅིག་ཡིན་ནའི་རྒྱལ་བའི་གསུང་རབ་ཡིན་ན་དོར་རྒྱུ་ཡོད་མ་རེད་དེ་ཚོ་ཆོས་དཀོན་མཆོག་གི་འདུ་ཤེས་བཞག་དགོས་རེད་ཟེར་ནའི་ཡི་གེ་སྣ་གཅིག་ཡིན་ནའི་ཁོས་ཕན་ཐོགས་ཡོང་དགོས་རེད་པ།

ཁོང་གཉིས་གཉིས་པོ་དེ་དེ་ནས་འཕགས་པ་རྟ་ཐུལ་གྱིས་སྐྱོན་སློང་གནོང་གཞི་གི་རྟེན་ཅིང་འབྲེལ་བར་འབྱུང་བའི་སྐྱོན་སློང་གནོང་གཞི་བསྟན་པ་ལ་བརྟེན་ནས་ཟབ་མོ་སྟོང་པ་ཉིད་ཀྱི་དོན་རྙེད་པ་རེད་བ། དེ་རྙེད་པ་ལ་བརྟེན་ནས་ཉེས་ཀུན། ཉེས་པ་ཀུན་གྱི་རྩ་བ་སྟེ་གཏི་མུག་མ་རིག་པ་དེ་ལྡོག་པ་རེད་ཟེར་ཉེས་ཀུན་རྩ་བ་ལྡོག་ཕྱིར་རོ་ཟེར་དེ་ཡིན་པ་རེད། དེ་སངས་རྒྱས་བཅོམ་ལྡན་འདས་ཀྱི་གསུང་གི་རྗེས་སུ་འབྲང་བ་ལ་བརྟེན་ནས་དེ་ཡོང་གི་རེད་ཟེར་གནས་སྐབས་རེ་ཤིག་རེ་ལ་ནི། འཁོར་བ་གི་སྐྱོན་མ་ལུས་པ་ཚང་མ་ཐམས་ཅད་འགགས། དེ་འགགས་ནས་ནི།